ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་ནས་གཟའ་ལྷག་པའི་ཉིན་མོ། གཞུང་འཛིན་ལྷན་ཁང་གིས་དམིགས་བསལ་གྱི་བཀའ་ཁྱབ་ཞིག་བཏང་སྟེ་ཨ་མི་རི་ཀའི་ཁྲིམས་དོན་ལས་ཁུངས་དང་རྒྱལ་ནང་བདེ་འཇགས་ལས་ཁུངས། འཕྲོད་བསྟེན་ལྷན་ཁང་དང་རྒྱལ་སྲུང་ལྷན་ཁང་དེ་བཞིན་དམག་ཞབས་ཟུར་པའི་ལས་དོན་ལྷན་ཁང་སོགས་ནས་ཨ་མི་རི་ཀའི་གཞུང་ནས་བློ་འཚབ་བྱེད་ཡུལ་རྒྱལ་ཁབ་ཁག་ལ་ཨ་རིའི་སྤྱི་འབངས་སྒེར་གྱི་གནས་ཚུལ་རག་རྒྱུ་བཀག་འགོག་གི་ལས་དོན་ཤུགས་ཆེ་རུ་གཏོང་དགོས་པའི་བཀའ་ཁྱབ་གནང་ཡོད་པ་རེད། གཞུང་འཛིན་ལྷན་ཁང་གི་བཀའ་ཁྱབ་དེའི་ནང་དུ་དམིགས་སུ་བཀར་ཏེ་ཨུ་རུ་སུ་དང་རྒྱ་ནག་ཅེས་མིང་བཏོན་གནང་སྟེ་རྒྱལ་ཁབ་དེ་གཉིས་ལྟ་བུ་ཨ་མི་རི་ཀའི་བློ་འཚབ་བྱེད་ཡུལ་ཡིན་པའི་རྒྱལ་ཁབ་དེ་ཚོས་ཨ་མི་རི་ཀའི་སྤྱི་འབངས་སྒེར་གྱི་གནས་ཚུལ་རྐུ་འཁྱེར་བྱས་ཏེ་ཁོ་ཚོའི་ཐོག་ལ་སོ་ཉུལ་དང་འཇིགས་སྐུལ་དང་སུན་གཙེར་འདྲ་མིན་བཟོ་བ་དང་བདེ་འཇགས་ལ་གནོད་འཚེ་བཟོ་གི་ཡོད་པའི་བྱ་སྤྱོད་དེ་དག་ལ་དོགས་ཟོན་ཆེ་རུ་གཏོང་དགོས་ཅེས་གསུངས་ཡོད་པ་རེད། ཨ་རིའི་གཞུང་འཛིན་ལྷན་ཁང་གི་ཚན་རིག་ལག་རྩལ་དང་མིས་བཟོས་རིག་ནུས་ཁྱབ་ཁོངས་སོགས་ཀྱི་ལས་ཁུངས་བཞིའི་འགན་འཛིན་དབུ་ཁྲིད་ཚོས་གསར་འགྱུར་ཁག་ལ། སྲིད་འཛིན་བྷའི་ཏན་གཞུང་འཛིན་ལྷན་ཁང་གི་དམིགས་བསལ་གྱི་བཀའ་ཁྱབ་དེ་ནི་གཙོ་ཆེ་བ་ཨུ་རུ་སུ་དང་རྒྱ་ནག་ལ་དམིགས་བཀར་ཏེ་བཏང་ཡོད་ན་ཡང་བྱང་ཀོ་རི་ཡ་དང་ཁུ་པ་དང་བེ་ནེ་ཛུ་ལ་སོགས་རྒྱལ་ཁབ་ཁག་ཀྱང་ཨ་མི་རི་ཀའི་སྤྱི་འབངས་ཀྱི་བདེ་འཇགས་ལ་གནོད་འཚེ་བཟོ་མཁན་ཞིག་ཡིན་པས་བཀའ་ཁྱབ་དེ་ཚོའི་ནང་དུ་རྒྱལ་ཁབ་དེ་དག་ཀྱང་ཚུད་ཡོད་ཅེས་གསུངས་ཡོད་པ་དང། རྒྱལ་ཁབ་དེ་དག་གི་སྲིད་གཞུང་ནས་རང་ལ་ངོ་རྒོལ་བ་དང་འགྲོ་བ་མིའི་ཐོབ་ཐང་ཆེད་ཀྱི་ལས་འགུལ་སྤེལ་མཁན་དང་སློབ་ཕྲུག་དང་ཆབ་སྲིད་ཀྱི་ལྟ་བ་ཐ་དད་པ། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་གྲངས་ཉུང་མི་རིགས་ཀྱི་ཚོགས་པ་སོགས་ཀྱི་ཚོགས་མི་ཡིན་པའི་ཨ་མི་རི་ཀའི་སྤྱི་འབངས་སྒེར་གྱི་གནས་ཚུལ་རྐུ་འཁྱེར་བྱས་ཏེ་ཁོ་ཚོའི་ཐོག་ལ་སོ་ལྟ་དང་སུན་གཙེར་དང་འཇིགས་སྐུལ་བྱས་པ་སོགས་གཏམ་བརྗོད་རང་དབང་དང་སྤྱི་འབངས་ཀྱི་རང་དབང་གི་ཐོབ་ཐང་བཅོམ་གྱི་ཡོད་རེད་ཅེས་གསུངས་ཏེ་དེར་བརྟེན་གཞུང་འཛིན་ལྷན་ཁང་གི་བཀའ་ཁྱབ་དེའི་ནང་ཨ་རིའི་ཁྲིམས་བཟོ་ལས་ཁུངས་ཀྱི་དབུ་ཁྲིད་ཚོ་ལ་ཨ་རིས་བློ་འཚབ་ཡོད་པའི་རྒྱལ་ཁབ་དེ་དག་ནང་དུ་ཨ་རིའི་སྤྱི་འབངས་ཀྱི་གནས་ཚུལ་རག་རྒྱུ་བཀག་འགོག་ཆོག་པའི་སྐུ་དབང་གནང་ཡོད་པའི་སྐོར་གཞུང་འཛིན་མི་སྣ་མཐོ་རིམ་ཞིག་གིས་འགྲེལ་བརྗོད་གནང་བ་དང། ཡང་ཁོང་གིས་གཞུང་འཛིན་ལྷན་ཁང་གི་ཆེས་མཐོའི་བཀའ་ཁྱབ་དེའི་ནང་ཨ་རིའི་སྤྱི་འབངས་སྒེར་གྱི་གནས་ཚུལ་ཁག་བདུན་ཙམ་སྲུང་སྐྱོབ་དགོས་པའི་སྐོར་འཁོད་ཡོད་པའི་ནང་དུ་ངོ་ཐག་ཆོད་ཐུབ་པའི་ཡིག་ཆའི་རིགས་དང། ལག་ཁྱེར་ཨང་གྲངས་དང་སྡོད་ཡུལ་གྱི་ཁ་བྱང་དང། མི་སྒེར་གྱི་གཟུགས་གཞིའི་གནས་སྟངས་དང་རྒྱུ་དངོས་ཀྱི་ཐོ་གཞུང་སོགས་དང་དེ་བཞིན་དུ་སྲིད་གཞུང་གི་གསང་བའི་གནས་ཚུལ་སོགས་ཁག་བདུན་གསལ་སྟོན་གནང་སྟེ་དོ་དམ་ཤུགས་ཆེ་རུ་གཏོང་དགོས་པ་དང་གནས་ཚུལ་དེ་དག་རྒྱལ་ཁབ་དེ་རིགས་ཀྱི་ལག་ཏུ་ཚུད་རྒྱུར་དོགས་ཟོན་དགོས་པའི་སྐོར་འཁོད་ཡོད་པ་སོགས་འགྲེལ་བརྗོད་གནང་པ་དང། དཔེར་ན་ཨ་མི་རི་ཀའི་ཚན་རིག་ལས་ཁུངས་ཤིག་ནས། རིགས་རྒྱུན་དཔྱད་ཞིབ་དང་འབྲེལ་བའི་ཡིག་ཆ་ཁག་རྒྱ་ནག་གི་ཁེ་ལས་ཁང་ངམ་གཞུང་གཉེར་ལས་ཁུངས་དང་ཡང་ན་མི་སྒེར་ཞིག་ལ་བཙོང་འདོད་ཡོད་ཚེ་ད་རེས་ཀྱི་གཞུང་འཛིན་ལྷན་ཁང་གི་བཀའ་ཁྱབ་དེ་བརྒྱུད་དེ་དེ་ལྟར་མི་ཆོག་པ་ཞིག་ཏུ་གྱུར་ཡོད་ཅེས་གསུངས་པ་དང། ཨ་རིའི་སྤྱི་འབངས་སྒེར་གྱི་གནས་ཚུལ་རྒྱལ་ཁབ་གཞན་གྱི་ལག་ཏུ་ཐེབས་ཀྱི་ཡོད་པ་དེས་ཨ་རི་རྒྱལ་ཁབ་ཀྱི་བདེ་འཇགས་ལ་ཡང་ཉེན་ཁ་བཟོ་གི་ཡོད་པ་དང། ལྷག་པར་དུ་ཨ་མི་རི་ཀའི་དམག་མིའི་གནས་ཚུལ་ཤེས་རྟོགས་བྱུང་ཚེ་དེ་ནི་མི་སྒེར་གྱི་གནས་ཚུལ་ཙམ་མ་ཡིན་པར་ཨ་མི་རི་ཀའི་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་གནས་ཚུལ་ཤོར་གྱི་ཡོད་པ་ཞིག་ཏུ་འགྱུར་གྱི་ཡོད་ཅེས་སོགས་གསུངས་ཡོད་པ་རེད།